ཟླ་བ་འདིའི་ཕྱི་ཚེས་བཅུ་དགུ་ནས་ཉིས་རྩ་གཅིག་བར་ཉིན་གྲངས་གསུམ་ཙམ་གྱི་རིང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་འཚམས་གཟིགས་གནང་སྟེ་ཨ་མི་རི་ཀའི་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་གང་འཚམ་མང་པོ་དང་མཇལ་མོལ་གནང་ཡོད་པའི་གནས་ཚུལ་བྱུང་ཡོད་རེད། ད་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་གྱི་ཁྲིམས་འཆར་ཞེས་པ་དེ་གང་མྱུར་གཏན་འབེབས་ཡོང་ཐབས་སླད་སྲིད་སྐྱོང་མཆོག་གིས་ད་གྲོས་ཚོགས་ཀྱི་འཐུས་མི་ཚོ་ལ་གཞེན་སྐུལ་གནང་ཡས་གཙོ་བོ་དེ་ད་འདི་ཆགས་བསྡད་ཀྱི་ཡོད་ས་རེད་ད། ད་ཐེངས་སྲིད་སྐྱོང་མཆོག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལ་འཚམས་གཟིགས་གནང་བའི་སྐོར་དང་འཚམས་གཟིགས་གནང་བའི་སྐབས་ལ་གྲོས་ཚོགས་འཐུས་མི་སུ་སུ་དང་མཇལ་མོལ་གནང་ཡོད་མེད་གྲོས་ཚོགས་འཐུས་མི་ཚོ་མཉམ་དུ་ད་གནད་དོན་གཙོ་བོ་ག་རེ་ག་རེ་ཐད་ལ་གླེང་སློང་བྱུང་ཡོད་མེད་སོགས་ཀྱི་ཐད་ལ་བྱང་ཨ་རིའི་སྐུ་ཚབ་དོན་གཅོད་སྐུ་ངོ་དངོས་གྲུབ་ཚེ་རིང་ལགས་ལ་བཀའ་འདྲི་ཁག་ཅིག་ཞུ་གི་ཡིན་སྐུ་ངོ་དངོས་གྲུབ་ཚེ་རིང་ལགས་བཀའ་འདྲི་མ་ཞུ་བའི་གོང་དེ་ལ་ཁེ་ས་རེས་གཟའ་ཕུར་བུའི་ཉིན་ཨ་མི་རི་ཀའི Heritage ཉམས་ཞིབ་བསྟི་གནས་ཁང་ནང་ལ་སྲིད་སྐྱོང་མཆོག་གིས་ད་གཏམ་བཤད་ཀྱི་ལས་རིམ་ཅིག་བྱུང་འདུག་འདི་མཇུག་སྒྲིལ་བའི་རྗེས་སུ་གསར་འགོད་པ་ལ་སྲིད་སྐྱོང་མཆོག་གིས་ད་ཐེངས་རྒྱལ་ས Washington ལ་འཚམས་གཟིགས་གནང་བའི་སྐབས་སུ་གྲོས་ཚོགས་འཐུས་མི་ཚོ་མཇལ་འཕྲད་གནང་བའི་སྐོར་དང་གྲོས་ཚོགས་འཐུས་མི་ཚོ་མཉམ་དུ་ད་གླེང་སློང་གཙོ་བོ་ག་རེ་བྱུང་ཡོད་པའི་ཐད་ལ་བཀའ་མོལ་གནང་བའི་གི་དུམ་བུ་ཚན་པ་ཐུང་ཐུང་བཅུ་འདི་གཅིག་གསན་ནའང་དགོངས།
ལ་ལ་ཞྭ། འབྲེལ་བ་ཅིག་ཡོད་རེད་བ། ལོ་རྒྱུས་ཐོག་ནས་ག་འདྲེ་བྱུང་ཡོད་མེད་ད་ལྟའི་བོད་ཀྱི་གནས་སྟངས་ག་འདྲེ་ཡོད་མེད་འདི་ཐོག་ལ་ཨ་རིའི་གཞུང་ཐོག་ནས་ག་རེ་གནང་ཡ་རེད་འདི་སྒང་ལ་བཀའ་མོལ་གནང་བ་རེད། གཞི་རྩའི་ད Senator Risch གལ་ཆེ་ཤོས་འདི་རེད་བ། འདི་ཕྱི་སྲིད་ཚོགས་ཆུང་གི་ཚོགས་གཙོ་རེད་བ།

ཚང་མས་རྒྱབ་སྐྱོར་ཡོད་གསུངས། རེ་བ་ཆེན་པོ་ཞུ་གི་ཡོད་ང་ཚོས་བྱེད་ཡག་ཆ་ཚང་བྱེད་ཀྱི་ཡོད་གཞི་རྩའི་གྲོས་ཚོགས་གོང་མ་གི་འཐུས་མི་ཉི་ཤུ་བརྒལ་བ་ཡིན་ན་རེ་བ་ཆེན་པོ་བརྩི་དགོས་བ་རེད་བ་ཨ་ནི་མཐའ་མ་དེ་ལ་ད་ཆབ་སྲིད་ལ་རག་ལུས་ཀྱི་རེད་བ་དེ་ཚོ་ལ་ང་ཚོའི་ཐོག་ནས་འབད་བརྩོན་ཞུ་དགོས་ཆ་ཚང་ཞུ་གི་ཡོད་ཅེས་བཤད། སྲིད་སྐྱོང་མཆོག་གིས་གསར་འགོད་པ་ལ་བཀའ་མོལ་གནང་བའི་སྐབས་སུ། ད་ད་ཐེངས་སྲིད་སྐྱོང་མཆོག་རྒྱལ་ས་ཝ་ཤིང་ཏོན་ལ་འཚམས་གཟིགས་གནང་བའི་སྐབས་སུ་ཨ་མེ་རི་ཀའི་གྲོས་ཚོགས་གོང་མའི་གི

ཞེ་དྲག་གི་ངོ་རྒོལ་དང་ཨ་ནི་བསམ་ཚུལ་ཤུགས་ཆེན་པོ་རེད། དེ་འདྲ་ཡིན་དུས་ཁོ་རང་ཁ་སང་ང་ཚོ་ཡང་མཇལ་འཕྲད་ཞུས་ཐུབ་པ་བྱས་ཨ་ནི་ད་ལྟ Mitt Romney ད་ང་ཚོ་ད་ནི་སྲིད་འཛིན་གི་འོས་མི་ལ་བཞེངས་གནང་རེད་བ་བྱས་དུས་ཨ་ནི་ཁོ་རང་འདྲ་བོ་ཡིན་པ་ཡིན་ན་ཡང་སྤྱིར་བཏང་བྱས་ཏེ། Senate གྲོས་ཚོགས་གོང་མའི་ནང་ལ་ད་ཅིག་གི་དཔེ་ཚང་མས་ཆ་འཇོག་བྱེད་ས་དེ་འདྲས་ཆགས་འགྲོ་གི་འདུག་ཨ། རེད་དེ་ལང། འདི་འདྲས་ཡིན་དུས་དོན་ཚུལ་ང་ཚོའི་རྗེས་དྲན་དུ་འཛུ་ད་ཤུགས་ཆེ་ཤོས་འདྲ་བོ་དེ་ད་རེས་ང་ཚོའི་འདི་སྒང་ལ་ཡ་ག་སོ་རེད། སྤྱི་མཐུན་ཚོགས་པའི་གི Senator སྒང་ལ་ཡ་གྲོས་ཚོགས་གོང་མའི་འཐུས་མི་སྒང་ལ་ཡ་ཤུགས་རྒྱབ་རེད་ག་རེ་ཟེར་ན། ད་ལྟ་ང་ཚོ་ནམ་རྒྱུན་ནས་མང་གཙོ་ཚོགས་པའི་ཐོག་ནས་ང་ཚོ་ལ་ཡ་རྒྱབ་སྐྱོར་དུ་འཛུ་ད་དཔེ

དཔལ་བརྟན་གྱིས་ཡང་ད་ལྟ་ཕྱོགས་སོ་སོའི་འགན་ཁུར་གནང་གི་ཡོད་རེད། ཅེས་དེ་ཚོ་ད་གཅིག་ད་ལྟ་གསར་པ་གསར་རྐྱང་རེད་བྱས་ད་ང་ཚོའི་བར་ལམ་ནས་ད་ལྟའི་ཚོའི་སྔོན་མ་ང་ཚོས་མཇལ་འཕྲད་མ་གནང་པ་དང་བོད་ཀྱི་ལས་འགུལ་ད་ང་ཚོ་བོད་དོན་ཐོག་ལ་ཡ་དངོས་སུ་ཆ་ཤས་ཤུགས་ཆེན་པོ་མེད་བསྡད་མཁན་དེ་ཚོ་ང་ཚོ་བར་ནི་མཇལ་ཐུབ་ཡས་དང་བོད་དོན་གནད་བསྡུས་དེ་ཁོ་ཚོ་ལ་ཡ་ཞུ་ཐུབ་ཡས་དང་ད་དེ་ཚོ་ཏོག་ཙམ་བར་ལམ་ནས་ཤུགས་ད་བར་འཛུགས་སུ་རྒྱག་ཡིན་པ། བྱེད་དུས་ད་ད་རེས་ང་ཚོ་མཇལ་འཕྲད་ཞུ་བའི་དུས་ཚོད་དེ་འདྲ་ཁོང་རྣམ་ཚོ་དེ་འདྲ་རེད། དེ་སྔ་ཡིན་ན་ཅིག་གིས་བོད་དོན་ཐོག་ལ་དོ་སྣང་དེ་ཙམ་མེད་མཁན་ཡང་མིན་ན་ཡང་ཅིག་གྲོས་ཚོགས་ནང་གི་འཐུས་མི་གསར་བ་དེ་འདྲས་མཉམ་དུ་འབྲེལ་བ་མཐུད་དེ་འབྲེལ་བ་བྱེད་ཁོ་ཚོའི་རྒྱབ་སྐྱོར་སོན་ཐབས་གནང་ཡས་ཐད་ལ་གང་ལྟར་རྣམ་པ་ཚོ་གིས་འབད་བརྩོན་གནང་གི་ཡོད་གསུང་དུས་ཙམ་པ་དེ་རིང་སྲིད་སྐྱོང་མཆོག་གིས་གྲོས་ཚོགས་གོང་མའི་འཐུས་མི་མཇལ་འཕྲད་གནང་བའི་ནང་ནས་ཡང་ཅིག་འཐུས་མི་གསར་བ་དང་དེ་སྔ་ཡང་བོད་དོན་ཐོག་ལ་དེ་ཙམ་ཐུགས་ཁུར་མེད་མཁན་བཟོ་འདྲ་བོ་དེ་འདྲས་མང་བ་འདྲ་བོ་ཞིག་ཡོད་རེད། ད་ད་ལྟ་གྲོས་ཚོགས་གོང་མ་གི་ད་སེ་ནེ་ཏར་གྱི་ནང་ལ་ཡ་ཏོག་ཙམ་བརྩིས་པ་ཡིན་ན། ད་མི་ཏི་རོམ་ནི་འདྲ་བོ་ཞིག་ཡིན་པ་ཡིན་ན་རྒྱལ་བ་རིན་པོ་ཆེ་སྔོན་མ་མཇལ་འཕྲད་གནང་ཡོད་རེད་ད་རྒྱལ་བ་རིན་པོ་ཆེ་མཇལ་འཕྲད་གནང་མཁན་ཁོང་ཚོ་ཁ་ཤས་འདུག་ཡིན་ན་ཡང་བོད་པའི་གནད་དོན་ཐོག་ལ་ཡང་ཆ་ཆེན་འཐོན་མཁན་ཞེ་དྲག་ད་ལྟ་འདི་ནང་ལ་ཡང་ད་རེས་མཇལ་འཕྲད་གནང་བ་ལ་ཡང་དེ་ག་ཚོད་མང་པོ་ཡོད་མ་རེད་ད་ཕལ་ཆེར་དེ་ནས་ལྔ་དྲུག་ཅིག་ད་གསར་པ་གསར་རྐྱང་འདྲ་བོ་ཞིག། ཆགས་ཀྱི་ཡོད་རེད་ད་འདི་སྒང་ལ་ཡ་ཁ་སང། སྔོན་མ་ད་ལྟ་སྤྱི་ཟླ་དགུ་པའི་ནང་ལ་ཡ་བྷ་འདི་སྲིད་སྐྱོང་མཆོག་ཕེབས་པའི་སྐབས་ལ་ཡ་ང་ཚོའི་གྲོས་ཚོགས་གོང་མ་གི་འཐུས་མི་ཡང་ཚོགས་འཐུས་མི་དེ་འདྲས་ད་ལྟ་དཔེར་ན་ཏོག་ཙམ་ནུས་ཤུགས་ཆེ་ཡོད་པ་དེ་འདྲས་ཁོང་རྣམ་ཚོ་བཞི་ལྔ་ཞིག་མཇལ་རེད་ད་ཁོང་རྣམ་ཚང་མས་ཀྱིས་སྐབས་དེར་ལ་ཡ་ལམ་སང་རྒྱབ་སྐྱོར་བྱས་དེ་འདྲས་གནང་སོང་ལགས་དེ་ནས་ས་སེ་ནེ་ཏར་ཌཡེན་ཕཱིན་སི་ཏན་དང་ཁོ་ཚོ་ཡོད་རེད

རིན་ཆེན་ལགས་ག་འདྲ་བཀའ་འདྲི་གནང་བ་ནང་བཞིན་བྱས་ན་མ་གཞི་ཤུགས་ཆེ་འདྲ་བ་དེ། ཡང་ཁོ་ཚོ་བོད་དོན་རྩ་ནས་ཤེས་ཀྱི་ཡོད་མ་ཟེར་ན་ད་ཡང་ག་འདྲས་འགྲོ་གི་ཡོད་འགྲོ་རེད་བ། ཡིན་ན་ཡང་ཞེ་བོ་ཅིག་ནམ་རྒྱུན་ང་ཚོའི་ནང་རྒྱུན་དུ་ནས་ཨ་ནི་ཡང་ཅིག་ཤུགས་ཆེན་པོ་ཅིག་ག་ཚོད་རེད་མིང་མཚན་ནས་མ་གསུངས་སྐྱོར་བསྡད་ས་དེ་འདྲ་མ་རེད། ལགས། ད་དེ་ནས་དགུང།

ག་རེ། ལགས་འོང། ད་དེ་ནས་སྐུ་ངོ་འདི་གཅིག་གསུངས་སོང་ད་སྲིད་སྐྱོང་གིས་གསར་འགོད་པ་ལ་ཁོང་ལ་ངས་སྒྲ་བཏང་བ་དེ་ནང་ལོགས་ལ་དེ་འདྲ་ཞིག་གསུང་གི་འདུག་བ་ད་གྲོས་ཚོགས་ནང་ལ་ངས་ཡག་པོ་ཅིག་གོ་ཚོད་མ་སོང་ག་འདྲ་གྲོས་ཚོགས་གོང་མ་གསུང་གི་ཡོད་ན་འོག་མ་གསུང་གི་ཡོད་ན་ག་འདྲ་གྲོས་ཚོགས་ནང་ལ་འཐུས་མི་ཉི་ཤུ་ལྷག་ཙམ་གྱི་རྒྱབ་སྐྱོར་ཡོད་བ་ཡིན་ན་ནི་དེ་ཡང་ཅིག་གྲོས་ཆོད་དེ་གཏན་འབེབས་ཡོང་ཡས་ཐད་ལ་རེ་བ་གང་འཚམ་ཆེན་པོ་ཡོད་བའི་སྐོར་ལ་ཅིག་གསུང་གི་འདུག་དེ་ག་རེ་གསུང་གི་ཡོད་རེད།
དེ་ད་ལྟ་ཁྲིམས་འཆར་གྱི་འགྲོ་སྟངས་འདྲ་བོ་གཅིག་ལ་ཡ་དཔེར་ན་གྲོས་ཚོགས་གོང་མའི་ནང་ལ་ཡ་ད་གྲོས་ཚོགས་གོང་འོག་གཉིས་ཀའི་ནང་ལ་ཡ་དེ་ཁྲིམས་འཆར་དེ་འགྲོ་དགོས་ཀྱི་འདུག་ཁྲིམས་འཆར་སོ་སོ་སོ་གིས་བཏང་ད་ང་ཚོས་ད་ལྟ་དེ་ལབ་ཡག་ཅིག་ལ་གྲོས་ཚོགས་གོང་འོག་གཉིས་ཀའི་ནང་ལ་ཡ་རྒྱ་ནག་གི་ཐོག་ལ་ཡ་ཆེད་འཛུགས་གནང་བཞིན་པ་ཚོགས་ཆུང་གཅིག་གྲོས་ཚོགས་ཚོགས་ཆུང་གཅིག་དེ་རང་ཐོག་ནས་མ་ཨ་ནི་ཁྲིམས་འཆར་དེ་བཏང་ཡོང་དུས་ཨ་ནི་འོག་མ་དང་སྒང་དེ་གཉིས་ཀ་གི་ཐོག་ལ་ད་ལྟ་འདར་སྡང་ཅིག་འགྲོ་ཡོང་དུས་ཙམ་པ། གྲོས་ཚོགས་གོང་མ་དེ་ཡིན་ན་ད་སྤྱི་བཏང Senator བརྒྱ་བརྒྱ་ཐམ་པ་མ་ཤི་ཡོད་མ་རེད་བ། དེ་ཡིན་དུས་དེའི་ནང་ལ་ཡང་ཉི་ཤུ་ཙམ་ཅིག་གི་ཨ་ནི་དེ་ལ་ཡང་རྒྱབ་སྐྱོར་དེ་མངོན་གསལ་དོད་པོ་རྙེད་ནས་སླེབས་ཡིན་ན་ཨ་ནི་ཁོ་ཤུགས་ཆེན་པོ་མགྱོགས་པོ་མགྱོགས་ཚད་མྱུར་པོའི་སྒང་ནས་འགྲོ་ཐུབ་ཡས་ཀྱི་རེ་བ་ཡོད་པ་ཅིག་རེད་ཤག། ད་དེ་ནས་གཞན་ཡང་འོ་གྲོས་ཚོགས་འོག་མ་འདྲ་པོ་ཅིག་ཡིན་ན་ཨ་ནི་ཡང་འདི་ནང་ལ་ཡང་གྲོས་ཚོགས་འོག་མའི་ཚོགས་མི་མི་བཞི་བརྒྱ་ལྷག་ཙམ་ཅིག་ཡོད་རེད་བ། དེ་འདྲས་ཡིན་དུས་ཡང་ཅིག་ད་འདི་ལས་མང་དུ་ཅིག་ད་དགོས་ཀྱི་མེད་འགྲོ། གང་ལྟར་འདི་རྒྱབ་སྐྱོར་ཡོད་མཁན་དེ་ཐོ་འདི་ཡ་དེ་ན་ཐོ་སོ་སོ་སུས་ད་འདི་ནང་ལ་མིང་བཏོན་གྱི་རེད། མིང་བཏོན་བྱས་ད་ནང་ང་ཚོ་དྲ་རྒྱའི་ནང་ལ་ཡང་ཁོང་ཚོ་གཟིགས་ཡས་ཡོད་རེད། དེ་དུག་སེལ་ཡོང་དུས་ཨ་ནི་དུག་སེལ་གྱི་མིང་ཡག་ཕུག་ནང་སྐྱེལ་གི་སྐྱེལ་གི་བྱས་ཡོང་དུས་ཁོང་ཚོ་རྦད་དུ་དངོས་སུ་ད་ང་ཚོ་མ་སོང་ནས་དང་བླངས་གྲབས་འདུག་རེད་འདུག་ཨ་ནི་དངོས་གཞི་ད་ལྟ་ཕི་གེ་གྲོས་ཚོགས་ནང་ལ་བགྲོ་གླེང་གནང་པའི་སྐབས་ལ་ཡང་མང་པོ་ཅིག་དངོས་སུ་མིང་མ་བཏོན་ནས་ཡང་ཕི་གེ་སླེབས་དུས་རྒྱབ་སྐྱོར་བྱས་བསྡད་མཁན་དང་ཕི་གེ་སླེབས་དུས་ཡང་ཅིག་ཅིག་འདི་ལ་ཡང་དགག་བྱ་གང་མ་བྱས་ན་ཁོ་ཁྲིམས་འཆར་འགྲོ་འགྲོ་ཡས་དེ་འདྲས་ཡང་དེ་འདྲས་སྣ་ཚོགས་འདུག་ཨ་ལ་ད་ད་དོ་དེ་འདྲས་ཀྱི་ཁྱད་པར་ཏོག་ཙམ་འདུག་གནང་འོང། རེད་ད་དེ་ནི་གཅིག་གི Tibet Policy and Support Act of two thousand nineteen ནའམ་ད་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་གྱི་ཁྲིམས་འཆར་ཞེས་པའི་གི་གང་ལྟར་ད་ཁྲིམས་འཆར་དེ་ད་ལྟའི་ཆ་ལ་གཅིག་གི་གྲོས་ཚོགས་ནང་ལ་གཅིག་གནས་བབ་ག་བ་འདྲ་ཅིག་ལ་སླེབས་ཡོད་རེད་ད་གཏན་འབེབས་ཡོང་ཡས་ལ་གཅིག་གི་རྣམ་པ་ཚོ་ཕྱག་ལས་གནང་མཁན་ཚོ་གི་ཐུགས་རེ་ཆེ་ལོས་འདྲ་ཅིག་གནང་གི་ཡོད་ན་ཨ་ནི་ད་ལྟའི་ཆ་ལ་ད་ཁྱོན་བསྡོམས་པའི་གྲོས་ཚོགས་གོང་འོག་གཉིས་ནང་ལོགས་ལ་རྒྱབ་སྐྱོར་བྱེད་མཁན་མང་ལོས་འདྲ་ཅིག་ཡོད་རེད་བས་ཨ་ནི་འདི

རྩིས་སྤྲོད་པ་སོགས་ག་དུས་རྒྱག་གི་ཡོད་ཟེར་ན་ད་ཁོ་རང་ཚོའི་ཚོགས་ཆུང་གི་འགན་ཕྱག་ལས་གནང་མཁན་ལས་བྱེད་ཚོ་གིས་དེ་འདྲ་ཅིག་བལྟ་གི་འདུག་དཔེར་ན་གྲོས་ཚོགས་འོག་མའི་ནང་ལ་ཡིན་ན་ད་ད་ལོ་ཕྱི་ཟླ་བཅུ་གཉིས་ནང་ལ་ཡང་དེ་ཁྲིམས་འཆར་གཏན་འབེབས་བྱེད་ཐུབ་ཡ་གི་ད་གྲོས་ཚོགས་འོག་མའི་ནང་ལ་ཡང་ང་ཚོ་དཔེར་ན་ལྕམ་ནན་སི་པ་ལོ་སི་མཆོག་རང་ཚོགས་གཙོ་ཡོད་ཡོད་རེད་ཁོང་གིས་ཅིག་འདུག་ཨ་རྒྱབ་སྐྱོར་ཤུགས་ཆེན་པོ་ཡོད་དུས་དེ་ཁྲིམས་འཆར་འགྲོ་ཡ་ལ་ཞེ་དྲག་གི་དཀའ་ངལ་མེད་པ་ཞིག་འདྲ་བོ་ཞིག་ད་དེ་འདྲ་ང་ཚོས་ཚོད་དཔག་ཅིག་རྒྱག་གི་ཡོད་རེད། གྲོས་ཚོགས་གོང་མའི་ནང་ལ་ད་ད་ལྟའི་ཆ་ལ་ཡ་བྱས་པ་ན་སྤྱི་ཟླ་དང་པོ་གཉིས་པའི་ནང་ལ་ཡ་ཁོང་ཚོས་ད་དུས་སང་གི་སྤྱི་ཟླ་དང་པོ་གཉིས་པའི་ནང་སྟོན་ཡས་ཀྱི་རྩིས་རྒྱག་གི་འདུག་ད་ལྟ་ཁ་སང་ང་ཚོའི་སྲིད་སྐྱོང་མཆོག་དང་ང་ཚོ་བཅར་བའི་སྐབས་ལ་ཡ་ད་འདི་གང་མགྱོགས་མགྱོགས་ཞིག་ད་བྱུང་ན་ད་ལོའི་ལོ་ལོ་ལོ་ལ་ཡ་ལྷག་པར་དུ་ཡེ་ཤུ་གི་ད་འཁྲུངས་སྐར་གི་ད Christmas སྐབས་ལ་ཡ་ང་ཚོ་ལ་ཡ་རྔན་པ་མ་སོན་སྤྲད་ཐུབ་ན་ཡག་པོ་འདུག་ཟེར་བྱས། དེ་འབྲེལ་གྱི་བཀའ་མོལ་ཞུས་རྗེས་ད་དེ་ད་ཤུགས་བརྒྱབ་པ་འདྲ་པོ་ཅིག་འདི་རེད། བྱས་ཙང་ད་འདི་གཉིས་ཀ་གི་གཅིག་གི་གཅིག་ཐབས་གཏན་འབེབས་ཅིག་བྱུང་སོང་ན་ཨ་ནི་མཐའ་མ་དེ་སྲིད་འཛིན་ཕྱག་ལ་འགྲོ་དགོས་རེད་བ་ལགས་དེ་ནི་ང་ཚོའི་ད་ལྟ་ཁོ་རང་ཚོའི་གསུང་སྒྲོས་དང་དེ་ཚོ་བྱས་བསྡད་པ་ཡིན་ན་དེ་འདྲའི་དེ་ག་དཀའ་ངལ་ཆགས་གི་མ་རེད་བསམ་བསམ་འདྲ་བོ་ཞིག་འདུག་ལགས།
གསན་མཁན་རྣམ་པ་མང་པོ་ཅིག་གིས་ལྷག་པར་དུ་གང་ལྟར་བོད་ནང་ལ་ཡོད་པའི་ལས་རིམ་གསན་མཁན་མང་པོ་ཅིག་གིས་ད་ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་བོད་དོན་ཨ་མི་རི་ཀས་གང་ལྟར་བོད་དོན་རྒྱབ་སྐྱོར་བོད་དོན་རྒྱབ་སྐྱོར་དང་སྲིད་བྱུས་ཞེས་པའི་གི་ཁྲིམས་འཆར་དེའི་སྐོར་ལ་མ་མཁྱེན་མཁན་དེ་འདྲ་ཡོད་སྲིད་པ་རེད་སྐུ་ངོ་གིས་གཅིག་ད་ཉིས་སྟོང་བཅུ་དགུ་ལོའི་བོད་དོན་རྒྱབ་སྐྱོར་གི་ཁྲིམས་འཆར་ཞེས་བ་དེ་ནང་ལ་ད་ནང་དོན་དོན་དག་གཙོ་ཆེ་བ་འདྲ་བོ་ཅིག་ག་རེ་ཡོད་རེད་ཁྲིམས་འཆར་དེ་གི་གནད་འགག་འདྲ་བོ་དེ་འགྲེལ་བཤད་ཞིག་ཐུང་ཐུང་བྱས་ནས་ཅིག་སྐྱོན་དང། ལགས་ལགས་སོ་ལགས་ད་ད་དེ་རེད་ད་ཁྲིམས་འཆར་དེ་རྩ་བའི་སྒྲོམ་གཞི་འདྲ་བོ་དེ་ཉིས་སྟོང་གཉིས་ལོ་ལ་ཡ་བོད་ཀྱི་ད་བོད་དོན་སྲིད་བྱུས་ཅིག་ཁྲིམས་འཆར་ཐེངས་གཅིག་གཏན་འབེབས་གནང་ཡོད་རེད་བ། མ། སྒྲོམ་གཞི་དེ་དེ་ཡིན་པ་གཅིག་ལ་ཡ་ད་དེའི་ནང་ལ་ཡ་ད་ང་ཚོ་དུས་བསྟུན་གྱི་ད་དུས་དུས་ཐོག་དང་བསྟུན་པའི་ཐོག་ནས་ཨ་ནི་རྒྱ་ནག་གཞུང་གི་སྲིད་ཇུས་འཛིན་སྟངས་ལ་ཡ་ཡང་བསམ་སྟངས་དང་འཛིན་སྟངས་དང་འཚམ་པའི་ཐོག་ནས་ང་ཚོ་ད་རེས་འདི་ནང་ལ་ཡ་གནད་དོན་གསར་པ་དོན་ཚན་དྲུག་ཙམ་གཅིག་སྣོན་པ་བརྒྱབ་ཡོད་རེད་དཔེར་ན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་ཀྱི་ཐོག་ལ་ད་དེང་སང་རྒྱ་ནག་གཞུང་གི་ཆེད་དེ་ཐེ་ཇུས་གནང་ཡ་དེ་ཤུགས་ཆེ་རུ་ཤུགས་གཏོང་གི་ཡོད་པ་ཡིན་ཙང་དེའི་བདག་དབང་དེ་བོད་བརྒྱུད་ནང་བསྟན་གྱི་ཨ་ནེ་དད་ལྡན་ཚོ་ལ་ཡ་ཡོད་པ་དང། དེ་ག་ནང་བཞིན་བོད་ཀྱི་ཁོར་ཡུག་འདི་དག་གཅིག་བོད་མི་ས་ཡ་དྲུག་ཙམ་མ་ཚད་པའི་གི་རྒྱ་གར་རྒྱ་ནག་རང་བལ་ཡུལ་ད་དེའི་གཡས་གཡོན་ལ་ཡ་དཔེར་ན་བང་ལ་དེ་ཤི་ནས་མཚོན་པའི་པ་ཀི་སི་ཐན་ནས་མཚོན་པའི་ད་ལྟ་རྒྱལ་ཁབ། མང་པོ་ཅིག་ལ་ཡ་བོད་ཀྱི་ཆུ་ཆེན་བཅུ་རྒྱུགས་པ་དེ་གི་ཐོག་ནས་ཨ་ནེ་གཅིག་ག་ཚོད་ཚོའི་འཚོ་བའི་ཐོག་ལ་དཀའ་ངལ་འཕྲད་ཀྱི་ཡོད་མེད་དང་གནས་སྟངས་དཀའ་ངལ་ཡོང་གི་ཡོད་མེད་དེ་ཚོའི་སྐོར་ལ་ཡ་ཁོར་ཡུག་གི་གནད་འགག་དེ་གལ་ཆེན་པོ་ཡིན་པ་དེ་གཅིག་ཞུས་པ་རེད། དེ་ནས་བོད་མིའི་སྒྲིག་འཛུགས་དང་ཨ་ནེ་བོད་མིའི་སྒྲིག་འཛུགས་དེ་དམངས་གཙོའི་རང་བཞིན་ཡིན་པ། ད་རྒྱ་ནག་གཞུང་གི་ད་ལྟ་སྒྲིག་འཛུགས་དེ་དམངས་གཙོ་དམངས་གཙོ་ཆགས་ཀྱི་ཡོད་མ་རེད་བ། དེ་འདྲ་ཡིན་དུས་ང་ཚོ་བོད་མིའི་སྒྲིག་འཛུགས་དེ་འཛམ་བུ་གླིང་གི་ནང་ལ་ཡ་ད་ཚད་དང་ལྡན་པའི་གི་དམངས་གཙོའི་འགྲོ་སྟངས་འགྲོ་གི་ཡོད་པ་དང། དེ་ནང་བཞིན་གྱི་ཨ་ནེ་གཅིག་གི་སྒྲིག་འཛུགས་དེ་ད་ལྟ་བོད་མི་ད་གང་ལྟར་གཅིག་གི་གཞིས་བྱེས་གཉིས་གི་བོད་མི་ཚོ་གི་སེམས་པ་མ་བཟོ་ནས་བཞག་ས། རྩ་དོན་མ་བཟོ་ནས་རྩོད་མཁན་གི་ཨ་ནི་སྒྲིག་འཛུགས་གཅིག་ཡིན་པ་ཅིག་ལ་ཡ་ངོས་འཛིན་ཡོང་ཡས། དེ་ནས་དེའི་ཐོག་ལ་ཡ་ད་འདི་གའི་བོད་བོད་ཀྱི་ལས་དོན་སྤྱི་ན་ད་ཤེས་ཡོན་ནས་མཚོན་པའི་གང་ལྟར་དགོས་དགོས་ཐོག་ལ་ཡ་དཔལ་འབྱོར་གྱི་རྒྱབ་རྟེན་དང་དེ་ཚོ་གཅིག་གི་ད་ཁྲིམས་ཐོག་ནས་མར་གཏན་འབེབས་མ་བཟོ་ནས་ཡོང་ཐུབ་ཡས། འོ་དེ་འདྲའི་གསར་པ་དེ་འདྲའི་དོན་ཚན་ད་ཆེ་བ་དེ་ཚོ་བྱས་ཨ་ནི་དེ་ནས་དཔེར་ན་ཅིག་ཡང་ཨ་རིའི་སྲིད་གཞུང་གི་ཐོག་ནས་ལྷ་སའི་ནང་ལ་བོད་ཀྱི་རྒྱལ་ས་ལྷ་སའི་ནང་ལ་ཡ་ག་རེ་ཟེར་གཞུང་ཚབ་བཙུགས་ཐུབ་བཙུགས་ཡས་དགོས་ཡས་བཙུགས་ཆོག་ཡས་གལ་ཏེ་དེ་འདྲ་ཞིག་མ་བྱུང་བ་ཡིན་ན་མ་བྱུང་བའི་བར་ལ་ཡ་ཨ་རིའི་རྒྱལ་ཁབ་ནང་ལ་ཡ་ཡང་ན་ཡ་རྒྱ་མིའི་རྒྱ་ནག་གཞུང་གི་གཞུང་ཚབ་ཡོད་པ་དེ་ད་ཡོད་པ་དེ་མར་དེའི་སྒང་ལ་སྣོན་པ་དང་ཐོད་པ་དེ་འདྲ་ཡང་ན་ཡ་རྩ་བ་ཉིད་ནས་བཙུགས་བཅུག་གི་མེད་ཟེར་བྱས་ད་དེ་ཚོའི་གི། སོགས་ལ་བརྗོད་བྱ་དེ་ཚོ་ཡིན་པ་ཡིན་ན་ཡང་སྔན་མ་ལས་ཡང་ཤུགས་ཆེ་རུ་ནན་པོ་ནན་རུ་ཞུ་བཏང་ཡོད་རེད་ད་ལྟ་དེ་ཚོ་ཞུས་བསྡད་པ་དེ་ཚོ་ཨ་ནི་གསར་པ་གནས་བྱས་དེ་ཆགས་དུས་ད་ཨ་མི་རི་ཀ་གཞུང་གིས་བོད་དོན་གྱི་ཐོག་ལ་ཡང་ཨ་ནི་སྲིད་ཇུས་མ་སོང་ནས་ད་དེ་འདྲས་ཅིག་སེམས་ཀྱི་ཡོད་པ་འདི། ཨ་ནི་མ་གཅིག་གསལ་པོ་བྱས་ད་ལན་མ་སོང་ནས་འགྲོ་ཐུབ་ཡས་ཀྱི་འབད་བརྩོན་བྱས་ཤིག་དེ་རེད་ལ། དེ་བྱུང་བ་ཡིན་ན་ཨ་ནི་ཁྱད་པར་ག་རེ་ཡོད་ཟེར་ན་ཨ་ནི་ད་མང་རྒྱལ་ཁབ་མང་པོ་ཞིག་གིས་ཨ་རི་གིས་ག་འདྲས་བྱེད་ཀྱི་འདུག་ཨ་རི་གཞུང་དང་གྲོས་ཚོགས་ཀྱིས་བོད་དོན་བོད་དོན་རེད་གང་ཅིའི་ཐད་ལ་གནས་སྟངས་ག་རེ་ག་འདྲས་དོ་སྣང་བྱེད་ཀྱི་འདུག་དེ་ལ་བལྟས་བྱས་ཁོང་ཚོས་ཀྱིས་ཅིག་ཞབས་བྲོ་མ་སོང་ནས་རྔ་ལ་དཔགས་ཞབས་བྲོ་རྒྱབ་སྟངས་ཅིག་རྒྱག་གི་འདུག་ཨ་ལ།
དེ་ཡིན་དུས་འདི་ང་ཚོས་འདི་ནས་ད་འདི་གལ་ཆེན་པོ་འདྲ་པོ་སྲིད་ཇུས་ལས་འགུལ་འདྲ་པོ་ཅིག་འགོ་ཅིག་བཙུགས། ཨ་འདི་གྲུབ་རྗེས་ལ་ཡ་ནི་གཅིག་གི་ཡུ་རོབ་གི་མཐུན་ཕྱོགས་ཀྱིས་མཚོན་པའི་ད་ཁེ་ན་ཌ་རེད་རྒྱལ་ཁབ་གཞན་པ་ཚོ་ནང་ལ་ཡ་དེ་དང་དེ་འདྲ་བ་གཅིག་གི་ཁྲིམས་འཆར་དང་ཁྲིམས་དང་དེ་འདྲས་གཏན་འབེབས་ཡོང་ཡའི་ཐོག་ལ་ཡ་འབད་བརྩོན་ཞུ་ཡའི་ཐབས་ཇུས་དེ་གནད་འགག་ཆེན་པོ་ཆགས་ཀྱི་འདུག་དྲིན་ཆེན་ལགས་དེ་འདྲ་རེད་ལ།
རེད་ད་དེ་ནས་གཅིག་གི་ཡང་གཅིག་གི་དེ་རིང་ད་སྲིད་སྐྱོང་མཆོག་རྒྱལ་ས་ཝ་ཤིང་ཊོན་འཚམས་གཟིགས་གནང་བའི་སྐབས་སུ་ཨ་མི་རི་ཀའི་གཞུང་གིས་ཨ་རི་གཞུང་གིས་གང་ལྟར་འབྲེལ་ཡོད་དཔོན་རིགས་ཚོ་དང་མཇལ་འཕྲད་གནང་ཡས་ཀྱི་གོ་སྐབས་དེ་འདྲས་བྱུང་ཡོད་ན་མེད་ན་ད་མཚན་མ་གསུངས་པ་ཡིན་ནའི་གང་ལྟར་མཇལ་དེ་འདྲས་བྱུང་ཡོད་ན་མེད་ན་ཅིག་བཀའ་འདྲི་ཞུ་དགོས་བསམས། ཨོ་རེད་རེད་ད་རེས་ཨ་རྩ་བས་ད་ག་འདི་གོང་དུ་ཞུས་མི་ད་རེས་ཤུགས་ཆེ་ཐོབ་འདི་གྲོས་ཚོགས་རེད་བ། གོང་འོག་གཉིས་ཀ་མཇལ་འཕྲད་གནང་ཡས་དེ་བྱས་ཡིན་ན་ཡང་དེ་ང་ཚོའི་ནམ་རྒྱུན་ནས་ད་འབྲེལ་ཡོད་ཡོད་པ་དེ་ཨ་ནི་དེ་ག་ཟེར་དགོས་རེད་ད་ད་ཕྱི་སྲིད་ལས་ཁུངས་ནང་ལ་ཡ།

དེ་ནས་འདི་བྱས་ཏེ་ང་ཚོ་རྒྱ་རིགས་ང་ཚོ་བོད་པའི་གྲོགས་པོ་ཚོ་ཡང་ང་ཚོ་ལྷན་རྒྱས་ཀྱི་ཚོགས་འདུ་ཞིག་གནང་བ་རེད། དེ་བསྡད་དེ་ང་ཚོ་དོན་གཅོད་ལས་ཁུངས་རང་ནང་ལ་ཡ་ཁོ་རང་ཚོ་ཕེབས་ཨ་ནི་ང་ཚོ་སྐུ་ངོ་ད་ལྟ་དེ་དཔལ་ལྡན་སྲིད་སྐྱོང་མཆོག་གི་ད་དེ་སྐབས་ཚོ་རེ་དམངས་སྤྱི་དང་ང་ཚོ་བོད་བོད་མི་སྒྲིག་འཛུགས་ངོ་སྤྲོད་དང་མཉམ་དུ་ལ་ཡ་ང་ཚོ་ད་ད་དབུ་མའི་ལམ་གྱི་ད་སྲིད་ཇུས་སྐྱོང་སྟངས་དང། དེ་དེ་ཚོ་ང་ཚོས་མ་འགྲེལ་བཤད་དང་མཉམ་དུ་ལ་ཁོང་རྣམ་ཚོས་ཡིན་པ་ཡིན་ན་ཡང་ད་མང་ཚོགས་གཞན་པ་དང་རྒྱ་ནག་སྤྱིའི་ཐོག་ལ་ཡང་ཡང་འབོད་སྐུལ་གནང་རོགས་གནང་གསུང་ཡས་ཀྱི་དེ་འདྲའི་ང་ཚོས་ཚོགས་འདུ་དང་མཉམ་དུ་ལ་ཡང་གསོལ་ཚིགས་བཅས་དེ་འདྲའི་ཞིག་གནང་བ་རེད། དེ་ནས་གཅིག་ལ་ཡང་ད་ལྟ་ད་མ་གཞི་ད་གཉིས་གོང་འོག་འདི་འདྲའི་གྲོས་ག་ཚོད་གྲོས་ད་ལྟ་ང་ཚོས་གྲོས་ཚོགས་གོང་འོག་གི་འབྲེལ་བ་ཆགས་འགྲོ་འདུག་ཡིན་ན་གྲོས་ཚོགས་གོང་འོག་གོང་མའི་ནང་ལ་ང་ཚོའི་ཁ་སང་ཟུར་དུ་ཡང་ཁོ་ཚོའི་ལས་བྱེད་ཟེར་གི Staffer རེད་བ་ལ་ལས་བྱེད་གོང་མའི་ལས་བྱེད་རིགས་ཀྱི་ཡང་ང་ཚོ་ཚོགས་འདུ་ཅིག་ད་རེས་གནང་བ་རེད། བྱས་ཏེ་དེ་ནང་ལ་ཡང་ཁོ་ཚོ་ཕལ་ཆེར་ཉི་ཤུ་ཡས་མས་ཅིག་ཕེབས་སོང་ན། བྱས་དེའི་སྐབས་དེ་ལ་ཡང་ང་ཚོ་དེའི་ཟླ་འདི་རེད་དེ་ཤར་ཁ་ཟླ་ཁྲིམས་འཆར་དེའི་གི་ནང་སྟོན། ད་ལྟ་ང་ཚོ་ག་རེ་བྱས་ནས་དེ་ཁྲིམས་འཆར་དེ་སྒྲོག་དགོས་ཀྱི་ཡོད་རེད་སྟོན་དགོས་ཀྱི་ཡོད་རེད། དེའི་ནང་ལ་དོན་དག་ག་རེ་ཡོད་རེད་དོན་དག་དེ་གིས་ཨ་ནི། ཨ་རིའི་སྲིད་གཞུང་ལ་ཁྱད་པར་ག་རེ་ཡོད་རེད་བོད་ཀྱི་གནད་དོན་ཐོག་ལ་གལ་ཆེན་པོ་ག་འདྲ་ཆགས་ཀྱི་ཡོད་རེད་ཨེ་ཤི་ཡའི་ནང་ལ་དེ་ག་འདྲས་གལ་ཆེན་པོ་ཆགས་ཀྱི་ཡོད་རེད་འབྲེལ་བ་ག་འདྲས་ཡོད་རེད་བོད་མི་ས་ཡ་དྲུག་གཅིག་པོ་མ་ཡིན་པས་དེ་ཚོའི་སྐོར་དེ་ཁོང་ཚོ་ལ་ཡར་འགྲེལ་བཤད་རྒྱག་དགོས་འདུག་པ་ལགས། དེ་དུས་ཨན་བྷ་ནྡེ་སྲིད་སྐྱོང་མཆོག་གིས་ཡང་སི་ཏྲ་ཕོར་དེ་ཚོ་ལ་ང་ཚོ་ཚོགས་འདུ་ཅིག་ད་རེས་ཆེད་མངགས་གནང་བྱས་དེ་བྱས་རེད། ལགས་འོ་དེ་འདྲ་ཅིག་རེད། རེད་ད་དེ་ནས་སྐུ་ངོ་ཡང་འབྲེལ་ཡོད་ཀྱི་གནས་ཚུལ་གཞན་པ་ཅིག་སྐུ་ངོ་ལ་བཀའ་འདྲི་ཞུ་ད་གང་ལྟར་སྲིད་སྐྱོང་གི་འཚམས་གཟིགས་དང་ཧ་ལམ་འབྲེལ་བ་འདྲ་པོ་ཅིག་ཆགས་ཀྱི་མེད་ཉེ་དུས་རང་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ནང་ལ་བོད་དོན་དང་འབྲེལ་བའི་གང་ལྟར་གྲོས་འཆར་ཅིག་གཏན་འབེབས་བྱས་ཡོད་རེད་ད་གྲོས་འཆར་ངོ་སྤྲོད་བྱེད་མཁན་དེ་གྲོས་ཚོགས་འོག་མའི་གི་ཆབ་སྲིད་ཚོགས་པ་གཉིས་ཀའི་གང་ལྟར་གྲོས་ཚོགས་འཐུས་མི་ཁ་ཤས་ཅིག་འདུག་ད་འདིའི་ཁོངས་སུ་གྲོས་འཆར་དེ་ལ་རྒྱབ་སྐྱོར་བྱེད་མཁན་དང་ངོ་སྤྲོད་བྱེད་མཁན་ཁོངས་སུ་གྲོས་ཚོགས་འོག་མའི་གི་སྤྱི་མཐུན་ཚོགས་པའི་འཐུས་མི་ཀྲེད་ཡོ་ཧོ་དང་ཨ་ནི་ཡང་སྤྱི་མཐུན་ཚོགས་པའི་འཐུས་མི་མའི་ཁལ་མེག་ཁོལ་གྲོས་ཚོགས་འཐུས་མི་ཁི་རིས་སི་མིད་དང་གྲོས་ཚོགས་འོག་མའི་གི་དམངས་གཙོ་ཚོགས་པའི་གི་འཐུས་མི་ཇིམ་མེག་ཀོ་ཝན་ལ་སོགས་པའི་གི་ཆབ་སྲིད་ཚོགས་པ་གཉིས་ལས་གྲུབ་པའི་གི་གྲོས་ཚོགས་འཐུས་མི་ཁ་ཤས་ཅིག་གིས་ངོ་སྤྲོད་བྱས་པའི་གི་གྲོས་འཆར་ཅིག་གཏན་འབེབས་བྱུང་འདུག་འདི་ནང་ལ་དོན་དག་གཙོ་བོ་འདྲ་པོ་ཅིག་ག་རེ་འཁོད་ཡོད་རེད།
ད་འདི་ད་ལྟ་དེ་རེད་གཙོ་བོ་ལྟ་བུ་དེ་ཨ་ནི ༸གོང་ས ༸སྐྱབས་མགོན་ཆེན་པོ་མཆོག་ལ་ཡ་ད་གང་ལྟར་བརྩི་བཀུར་ཞུ་དགོས་འཛམ་བུ་གླིང་ནང་ལ་ང་ཚོ་བརྩི་བཀུར་ཞུ་དགོས་མི་སྣ་མི་མི་སྣ་གྲགས་ཅན་ཅིག་རེད་ཟེར་དང་ཨ་ནི་མཉམ་དུ་ལ་ཡ་བོད་ཀྱི་ཨ་ནི་བོད་མི་ཚོ་ལ་ཡ་ད་མིང་དོན་མཚུངས་པའི་རང་སྐྱོང་གནང་དགོས་ཀྱི་འདུག་སྤྲད་དགོས་ཀྱི་ཡོད་རེད་འདི་འོས་འཚམས་རེད་ཟེར་བྱས། ད་སྐད་ཆ་རོབ་བསྡུས་འདི་རེད་ཡིན་ན་འདི་ནང་ལོགས་ནས་མར་བྱེད་ཅིག་ཡ་ང་ཚོ་དབུ་མའི་ལམ་དང། དེ་ཚོའི་སྐོར་མར་ཅིག་གི་གླེང་བརྗོད་ནང་ལ་ཡ་དེ་ཚོ་ག་ཟེར་རེད་རྒྱ་གལ་ཆེན་པོ་ཡིན་པ་དེ་ཚོ་མར་བཏོན་ཡོད་རེད་བྱེད་དུས་འོང་དེ་ད་ད་ང་ཚོའི་གྲོས་འཆར་རང་རེད་གྲོས་འཆར་དེ་བཏོན་ཡ་གྲོས་འཆར་དེ་ཡང་ཏོག་ཙམ་ཁྲིམས་འཆར་དང་མི་འདྲ་བ་ཏོག་ཙམ།

དང་འདི་ཚོ་དཀའ་རྙོག་འདི་ཚོའི་གི་ཐབས་ལམ་འཚོལ་ཐབས་འདི་འདྲའི་ཐད་ལ་སྤྱི་ནོར ༸གོང་ས ༸སྐྱབས་མགོན་རིན་པོ་ཆེ་མཆོག་དང་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ཚོ་མཉམ་དུ་ཟུང་འབྲེལ་གྱིས་གང་ལྟར་བཀའ་མོལ་གནང་ཡ་ཅིག་འདུག་འདི་དོན་དག་དེ་ག་འདྲ་ཞིག་གཟིགས་ཡོད་རེད་འདི་ནང་ལོགས་ལ་དོན་དག་ག་རེ་གསལ་ཡོད་རེད། རེད་ལགས་ད་འདི་ད་ལྟ་དེ་རེད ༸གོང་ས་ལ་ད་ལྟ་སྐུ་མདུན་ད་སྔོན་མ་ཡིན་ན་ཨ་རི་ལྟ་བུ་ལ་ཡ་ཡང་ཆིབས་བསྒྱུར་གནང་ཐུབ་ཀྱི་ཡོད་རེད་ད། སྐུ་གཟུགས་འཕྲོད་བསྟེན་དང་དགུང་ལོའི་ཆ་ནས་ཞུ་བུ་ཅིག་ད་ག་འདྲ་ལོ་གསུམ་ཙམ་ཅིག་ཧ་ལམ་ཆིབས་བསྒྱུར་གནང་མ་ཐུབ་དེ་འདྲ་བྱུང་བ་རེད་དེ་ཡིན་ན་ཡང་ད་ལྟ་གྲོས་འཆར་འདིའི་ནང་ལ་ཡོད་པའི་ནང་བཞིན་གྱི་རྒྱལ་བ་རིན་པོ་ཆེའི་ས་ནས་ད་ང་ཚོས་བཀའ་སློབ་ཞུ་དགོས་འདུག་གྲོས་ཚོགས་གོང་འོག་གཉིས་ཀ་གིས། བྱས་རྗེས་བཀའ་སློབ་ཞུ་བའི་དེ་ད་རྒྱལ་སྤྱིའི་གནད་དོན་དང་ཨ་ནི་ཨ་རི་ནང་གི་གནས་སྟངས་ཆབ་སྲིད་ཀྱི་རེད་ཅེས་དང། མོས་བཀའ་སློབ་ཞུ་བའི་དེ་ད་ཁོ་ཚོས་བཀའ་སློབ་ཟེར་རྒྱུ་དང་ལབ་ན་བདེ་པོ་ཅིག་གང་ཡང་ཡོད་མ་རེད་གང་ལྟར་བགྲོ་གླེང་རྒྱབ་ཅིག་གོ་བསྡུར་བྱས་ཡས་བགྲོ་གླེང་བྱས་ཡས་དགོངས་འཆར་བརྗེ་ལེན་གནང་ཡས་དེ་གལ་ཆེན་པོ་འདུག་ཟེར་བྱས་དེ་གཅིག་དེ་ནང་ལ་ཡ་ད་དེ་དོན་ཚན་གཅིག་ཡོད་རེད་ད་དེ་ད་ད་ཀྲེད་ཡོ་ཧོ་དང་ཀྲེད་ཡོ་ཧོ་གིས་གཙོ་བོ་ཁོ་རང་གིས། ཅིག་འབད་བརྩོན་ཅིག་བྱེད་ཀྱི་ཡོད་དེ་ང་ཚོ་དོན་གཅོད་བརྒྱུད་ནས་འབྲེལ་བ་སྒྲོག་སྦྲེལ་ཞུ་བསྡད་ཀྱི་ཡོད་ཅེས་སྐུ་སྐྱབས་མགོན་རིན་པོ་ཆེ་གི་ད་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་ད་ལྟ་ཅིག་ཡང་འཐུས་མི་འཐུས་མི་བརྒྱ་ཆ་ཚོས་བྱེད་དགོས་ཡོད་ན་འཐུས་མི་དེ་ལས་ཉུང་ལྷག་འཐུས་བྱེད་དགོས་ད་ལྟ་ང་ཚོ་འདི་ཚོ་དེ་ཚོས་ཐག་ཆོད་པ་བྱུང་མ་སོང་དེ་འདྲ་ཅིག་ཐོག་ལ་ཡང་ཨ་ནི་དྲ་རྒྱའི་ཐོག་ནས་མ།

གནས་ཚུལ་དང་འཚམས་གཟིགས་གནང་བའི་སྐབས་ཀྱི་མཛད་འཆར་དེ་ཚོ་ངོ་སྤྲོད་ཞིབ་ཚགས་པོ་གནང་བ་ལ་ཐུགས་རྗེ་ཆེ་ཞུ་ཡི། ཐུགས་རྗེ་གནང་འདི་འདི་ལ་ཐུགས་ཆེ་གནང།